ལྷག་པར་དུ་ཨོ་སྟྲེ་ལི་ཡའི་མི་སེར་ཡིན་པའི་ཡུ་གུར་བའི་བྱིས་པ་ལོ་གཉིས་ཅན་ཞིག་ཤིན་ཅང་ལས་ཕྱིར་བསྐྱོད་མི་ཐུབ་པར་ལྷག་ཡོད་པས། ཁོང་གི་ཨ་ཕས་ཨོ་སྟྲེ་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་མེ་རིས་ཕེན་མཆོག་ལ་རྒྱ་ནག་གཞུང་དང་ཐད་ཀར་གནད་དོན་དེ་གླེང་རོགས་ཞེས་ནན་སྐུལ་གནང་ཡོད་འདུག། དེ་ཡང་ལོ་གཉིས་ཅན་གྱི་བྱིས་པ་ལུ་ཏི་ཧྥིའར་ལགས་ནི་ཨོ་སི་ཀྲི་ལི་ཡའི་མི་སེར་ཞིག་ཡིན་པ་དང་ད་ཆ་བྱིས་པ་དེ་ཤིན་ཅང་ནང་ཡུ་གུར་ས་ཡ་མང་པོ་བཞིན་ཕྱིར་སྐྱོད་མི་ཐུབ་པར་ལྷག་ཡོད་འདུག་བྱིས་པ་དེའི་ཕ་ས་དམ་ལགས་ཀྱིས་གསུངས་དོན། ང་ལ་རེ་བ་ཆེན་པོ་གང་ཡང་མེད། ཕ་ཞིག་ཡིན་པའི་ཆ་ནས་ང་རང་གི་བུ་དང་བཟའ་ཟླ་གཉིས་གང་མགྱོགས་ཐུག་འདོད་ཡོད། དེ་ལས་ལྷག་པར་རེ་བ་གང་ཡང་བྱེད་ཀྱི་མེད། ལོ་གཉིས་རིང་ས་དམ་ལགས་ཀྱིས་ཁོང་གི་བཟའ་ཟླ་དང་བུ་གཉིས་ཤིན་ཅང་ལས་ཕྱིར་བཏོན་ཐབས་འབད་བརྩོན་གང་ཐུབ་གནང་ཡོད་འདུག་དེ་སྔར་ཕྱི་ཟླ་གཉིས་པའི་ནང་ས་དམ་ལགས་ཀྱིས་ཨེས་སྦི་ཨེས་ལ་འབྲེལ་བ་བྱས་ཡོད་ཀྱང་ཁོང་གི་ནང་མིའི་བདེ་འཇགས་ཆེད་རང་ཉིད་ཀྱི་ངོ་བོ་ཕྱིར་གསལ་སྟོན་བྱས་མེད་འདུག་ད་ཆ་ཁོ་རང་འུ་ཐུག་ཐབས་ཟད་ཀྱིས་རང་ཉིད་ཀྱི་ངོ་བོ་གསར་འགྱུར་བརྒྱུད་གསལ་སྟོན་བྱས་ཡོད་འདུག་དེ་ཡང་ཁོང་གི་ཁྲིམས་རྩོད་པ Michael Bradley ལགས་ཀྱིས། ཕྱི་སྲིད་བློན་ཆེན་ལྕམ་མཱེ་རིས་ཕེན་མཆོག་ལ་ནང་མི་དེའི་གནད་དོན་གལ་ཆེ་དོན་ཆེར་བརྩི་བར་ནན་སྐུལ་བྱས་ཡོད་འདུག་ཁྲིམས་རྩོད་པ་མཱི་ཁེལ་བྷྲེ་དྷ་ལི་ལགས་ཀྱིས་གསུངས་དོན། དངོས་གནས་བྱས་ན་དཀའ་ངལ་དེ་སེལ་ཐབས་སྟབས་བདེ་བོ་རེད། ཨོ་སྟྲེ་ལི་ཡའི་མི་སེར་ཡིན་པའི་བྱིས་པ་ལོ་གཉིས་ཅན་ཞིག་དང་ཁོང་གི་ཨ་མ་གཉིས་རྒྱལ་ཁབ་གཞན་ཞིག་ལ་ལྷག་ཡོད་པས་ང་ཚོའི་གཞུང་ལ་ཆབ་སྲིད་ཀྱི་འདུན་པ་ཡོད་ན་ནང་མི་དེ་ཨོ་སྟྲེ་ལི་ཡར་ཏན་ཏན་སླེབས་ཐུབ་ངེས་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་གཞུང་ཞབས་རྣམས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཤིན་ཅང་ནང་བསྐྱོད་ཐེངས་མཐའ་མ་དེ་ཡིན་འདུག་དེ་རྗེས་ཨོ་སི་ཀྲི་ལི་ཡའི་དོན་གཅོད་ཁང་གིས་ཤིན་ཅང་ནང་འགྲོ་བསྐྱོད་བྱེད་པར་རེ་བ་ཐེངས་བཞི་ཕུལ་ཡོད་ཀྱང་རྒྱ་ནག་གིས་ཁས་ལེན་བྱས་མི་འདུག་དེ་བཞིན་ཉེ་ཆར་རྒྱལ་ཁབ་ཉི་ཤུ་རྩ་གཉིས་ཀྱིས་རྒྱ་ནག་གཞུང་གིས་ཤིན་ཅང་ནང་ཡུ་གུར་བ་ཧ་ཅང་མང་པོ་བཀག་ཉར་བྱེད་པར་ཡོངས་བསྒྲགས་སྐྱོན་བརྗོད་ཀྱི་སྙན་ཞུ་ཞིག་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་ཕུལ་ཡོད་པ་ལས་ཨོ་སི་ཀྲི་ལི་ཡས་ཀྱང་སྙན་ཞུ་དེར་མིང་འགོད་བྱས་ཡོད་འདུག་འོན་ཀྱང་དེ་མ་ཐག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་ཞན་པའི་རྒྱལ་ཁབ་ཁག་སུམ་ཅུ་སོ་བདུན་ཞིག་གིས་རྒྱ་ནག་ལ་རྒྱབ་རྟེན་ཡོད་པའི་ཡིག་ཆ་ལ་མིང་ཐོ་བཀོད་ཡོད་འདུག་དེ་བཞིན་རྒྱལ་སྤྱིའི་ནང་ཡུ་གུར་བའི་གནས་སྟངས་ལ་དུང་སེམས་མཉམ་སྐྱེད་དང་དོ་སྣང་ཇེ་ཆེར་འགྲོ་བཞིན་ཡོད་པས་ཤིན་ཅང་དང་ཐད་ཀར་འབྲེལ་བ་ཡོད་པའི་ཚོང་ལས་དང་གཙུག་ལག་སློབ་གྲྭ་ཆེན་མོ་རྣམས་ཀྱི་འཛིན་སྐྱོང་བྱེད་སྟངས་ལ་ཞིབ་འཇུག་དགོས་པའི་གནས་ཚུལ་ཐོན་ཡོད་འདུག ABC རྒྱང་སྲིང་ཁང་གི་ལེ་ཚན Four Corners ཞེས་པའི་བརྒྱུད་ནུབ་ཕྱོགས་ཨོ་སི་ཀྲི་ལི་ཡར་ཡོད་པའི Curtin གཙུག་ལག་སློབ་གཉེར་ཁང་གི་ཉམས་ཞིབ་པ་ཞིག་གིས་རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་རྣམས་ངོ་འཕྲོད་ཆེད་བེད་སྤྱོད་བྱེད་པའི་ངོ་གདོང་ཚགས་གསལ་གྱི་འཕྲུལ་ཆ་འཕེལ་རྒྱས་ཆེད་ཉམས་ཞིབ་བྱེད་ཀྱི་ཡོད་པ་ཐོན་ཡོད་འདུག་དེ་བཞིན་སིད་ནིར་ཡོད་པའི University of Technology ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོ་དེས་ཡུ་གུར་བ་རྣམས་རྗེས་འདེད་ཐུབ་པའི་མཉེན་ཆས་བཟོ་མཁན་གྱི་ཚོང་ལས་ཤིག་དང་འབྲེལ་བ་ཡོད་པར་སྐྱོན་བརྗོད་བྱས་ཡོད་འདུག་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི Graham Thom ལགས་ཀྱིས་ཤིན་ཅང་ནང་འཕྲད་པའི་ཛ་དྲག་གི་གནས་སྟངས་སྐོར་གོ་བསྡུར་ལེགས་པོ་ཡོང་ཆེད་ཚང་མར་རང་འགུལ་གྱི་འགན་འཁྲི་ཡོད་ཅེས་ཁོང་གིས་གསུངས་དོན།
ང་ཚོས་རྒྱ་ནག་གཞུང་དང་ངན་པ་ལག་འབྲེལ་བྱེད་མཁན་གྱི་ཚོང་ལས་དང་གཙུག་ལག་སློབ་གྲྭ་ཆེན་མོ་རྣམས་ངོས་འཛིན་ཐུབ་པ་དགོས། ཡང་ས་དམ་ལགས་ལ་མཚོན་ན་རང་ཉིད་ཀྱི་ནང་མི་དང་མཉམ་འཛོམས་ཡོང་པར་རེ་སྒུག་བྱེད་བཞིན་ཡོད་འདུག་ཁོང་གིས། ང་རང་ཕ་གཅིག་ཡིན་པའི་ཆ་ནས། ང་རང་གི་བུ་དང་བཟའ་ཟླ་གཉིས་གང་མགྱོགས་ཐུག་པའི་རེ་བ་ལ་བརྟེན་ང་རང་གསོན་པོ་གནས་ཡོད། གལ་སྲིད་ཁོང་གཉིས་ཐུག་པའི་རེ་བ་མེད་ན། ང་རང་ཡང་གསོན་པོ་གནས་པར་རྒྱུ་མཚན་གང་ཡང་མཐོང་གི་མི་འདུག། གསར་འགྱུར་དེ་ནི SBS ཀྱི་གསར་འགོད་པ Jessica Washington ལགས་ཀྱིས་ཕྱོགས་སྒྲིག་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན།